འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ།
ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན།
འདི་མ་གཡུག། འདི་དང་ཁ་མ་འབྲལ། འདི་མེད་ན་ཁྱེད་མེད།
ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
འདི་ག་རླུང་འཕྲིན་ཁང་གི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་ནང་ལས་ནང་སེམས་ཁམས་ཀྱི་འཕྲོད་བསྟེན་དང་འབྲེལ་བའི་ལེའུ་ཁག་ཅིག་ཞུ་རྒྱུ་དང། དེ་ཡང་དེང་སྐབས་སེམས་ཁམས་བཅོས་ཐབས་ཐད་ལ་ནུབ་ཕྱོགས་སུ་ལྟ་བའི་གཞི་རྩ་ཡི་ལོ་རྒྱུས་དང་དེ་དག་ལས་སྐྱེས་པའི་སེམས་ཁམས་བཅོས་ཐབས་ཀྱི་ཐབས་ལམ་བཅས་དེ་རིང་ལེ་ཚན་འདི་ནས་མགོ་བཙུགས་ཏེ་རིམ་པ་བཞིན་ཞུ་རྒྱུ་ཡིན། དེ་རིང་གི་ལེ་ཚན་འདི་ཡི་ནང་ལ་ནུབ་ཕྱོགས་ཀྱི་སེམས་ཁམས་རིག་པ་བ་ཐོག་མར་གསར་གཏོད་བྱེད་མཁན་མི་སྣ་ངོ་སྤྲོད་དང་ཁོང་གིས་ལྟ་གྲུབ་ཅི་བསྐྲུན་ཡོད་པ་སོགས་ཀྱི་སྐོར་ལ་སྙན་སྒྲོན་ཞུ་རྒྱུ་ཡིན། སྤྱིར་ནུབ་ཕྱོགས་ཀྱི་སེམས་ཁམས་རིག་པ་ཟེར་བ་འདིའི་ཁུངས་གཏུགས་ས་དེ་གནའ་བོའི་གྷི་རིག་གི་ལྟ་གྲུབ་རིག་པ་བ་ཕི་ལེ་ཐོ་དང་ཨ་རི་སི་ཐོ་ཏོལ་གྱིས་གཏན་ལ་ཕབ་པའི་ལྟ་གྲུབ་རིག་པ་ལ་གཏུགས་ཀྱི་ཡོད་པ་ཞིག་ཡིན་མོད། འོན་ཀྱང་ནུབ་ཕྱོགས་ཀྱི་སེམས་ཁམས་རིག་པ་ཟེར་བ་འདི་དངོས་སུ་གསར་གཏོད་པ་པོ་གཙོ་བོ་ཁ་ཅིག་ནི་དུས་རབས་བཅུ་དགུ་པའི་ནང་བྱུང་བའི Sigmund Freud དང Alfred Adler། Carl Jung བཅས་དང་དེའི་རྗེས་སུ

དེང་སྐབས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཟེར་བ་དེའི་ཁོངས་སུ་ཡོད་པའི་ལོ་རྒྱུས་ལྡན་པའི་ས་ཆ་མོ་རཱ་བྷི་ཡ་ཟེར་བ་ལ་སྐྱེས་ཡོད་པ་ཞིག་རེད། འོན་ཀྱང་ཁོང་ཆུང་དུས་མི་རིགས་ཇིའུ་ཡིན་པས་ཁོང་གི་ནང་མི་རྣམས Australia གྲོང་ཁྱེར Vienna ནང་གནས་སྤོ་བྱས་ཡོད་པ་འདི་རེད། ཁོང་ཆུང་དུས་ནས་རིག་པ་ཆེན་པོ་ཡོད་པ་དང་སློབ་གྲྭ་ཡི་ནང་ལ་རྟག་པར་སློབ་ཕྲུག་གཞན་གྱི་སྔོན་དུ་ཐོན་པའི་སློབ་མ་ཞིག་ཡིན་ཅིང། རྗེས་སུ་ཁོང་སྨན་པ་ཡི་སློབ་སྦྱོང་བྱས་ནས་མིའི་འབྱུང་ཁམས་ཀྱི་རིག་པ་ལ་སློབ་སྦྱོང་བྱས་ཡོད་པ་རེད། ཁོང་གིས་ནད་པ་སྨན་བཅོས་བྱེད་པའི་བརྒྱུད་རིམ་ནས་མིའི་སེམས་ཁམས་ལ་དོ་སྣང་ཡོང་འགོ་བཙུགས་པ་དང། ལྷག་པར་དུ་ཨ་ན་ཨོ་ཟེར་བ་ཁོང་གི་དགེ་རྒན་ཇོ་སེ་ཧྥི་བྷི་རོ་ཡིས་སྨན་བཅོས་བྱས་ཡུལ་གྱི་ནད་པ་བུ་མོ་ན་གཞོན་ཞིག་ཡོད་པ་དེ་སེམས་ཁམས་ཀྱི་གནས་སྟངས་བརྟག་དཔྱད་བྱས་ཡུལ་གལ་ཆེ་ཞིག་ཆགས་ཡོད་པ་རེད། བུད་མེད་དེ་རྗེས་སུ་སེམས་ཁམས་ཀྱི་གནས་སྟངས་དྲག་ནས་ཇར་མི་ནི་ནང་ཆེ་མཐོང་ཆེན་པོ་ཡོད་པའི་སྤྱི་ཚོགས་ཞབས་ཞུ་བ་ཞིག་ལ་འགྱུར་ཡོད་པ་རེད། ཐེངས་འདིའི་ལེ་ཚན་ནང་གི་བརྗོད་གཞི Freud ཡིས་གསར་གཏོད་བྱས་པའི་སེམས་ཁམས་ཀྱི་རྣམ་གཞག་ནང་སེམས་ཁམས་ཀྱི་བྱེ་བྲག་ཡོད་པ་དེ་རེད། དེ་ཡང་ཁོང་གིས་མིའི་ཤེས་པ་ལ། Conscious འམ། གསལ་བའི་ཤེས་པ་སྟེ། སེམས་ནང་དྲན་ཐུབ་པ་དང་ཚོར་ཐུབ་པ། སྣང་བ་ལ་འཆར་ཐུབ་པ་བཅས་ཀྱི་ཤེས་པ་དང། ཡང་གནས་སྐབས་སུ་སེམས་ནང་མི་གསལ་ཡང་རྩོལ་བ་དང་རྐྱེན་གྱི་བརྒྱུད་ནས་གསལ་ཐུབ་པའི་ཤེས་པ Preconscious ཟེར་བའི་ཤེས་པ་ཡི་ཚན་པ་གཅིག། ཡང Unconscious འམ་དྲན་མེད་ཀྱི་ཤེས་པ་རྣམས་སེམས་ནང་མི་གསལ་བའི་ཤེས་པ་སྟེ། དྲན་པའི་ཡུལ་དུ་གནས་མེད་པའི་ཤེས་པ་ཡི་སྡེ་ཚན་ཞིག་བགོས་ཡོད་པ་དེ་ནི་མི་རྣམས་ཀྱིས་དྲན་མི་ཐུབ་ཀྱང་མིའི་བྱ་སྤྱོད་ལ་ཤུགས་རྐྱེན་གཏོང་མཁན་གྱི་ཤེས་པ་ཞིག་ཡིན་པ་རེད། འདི་ནི་སེམས་ནང་སྦས་བཞག་པའི་ཤེས་པ་ཅིག་བརྗོད་ན་ཆོག་པ་དང་དེའི་ནང་དོན་དེ་ནི་ནང་ཆོས་ཀྱི་ལྟ་གྲུབ་ནང་ལ་ཡོད་པའི་བག་ཆགས་ཟེར་བ་དེ་དང་འདྲ་པོ་ཡོད་པ་ཅིག་རེད། གཤམ་ལ་དེ་ཚོ་ཡི་སྐོར་ལ་རེ་རེ་བཞིན་ཞུ་རྒྱུ་ཡིན། དེ་ཡང་མིའི་སེམས་ནང་གི་ཤེས་པ་ལ་སྡེ་ཚན་མི་འདྲ་བ་གསུམ་ཡོད་པའི་ཁོངས་ལས། གསལ་བའི་ཤེས་པ་དང་གསལ་ཐུབ་རྒྱུ་ཡོད་པའི་ཤེས་པ་གཉིས། དེ་གསུམ་གྱི་ནང་ནས་རྒྱ་ཁྱོན་ཆེས་ཆུང་ཤོས་དེ་ཡིན་པ་དང་ཆེས་ཆེ་ཤོས་དེ་ནི་དྲན་མེད་ཀྱི་ཤེས་པ་ཟེར་བ་སེམས་ནང་མི་དྲན་པའི་ཤེས་པ་དེ་ཆགས་ཡོད་པ་རེད། ཤེས་པ་ཡི་སྡེ་ཚན་དེ་གསུམ་གྱི་བྱེད་ལས་ཀྱི་ཐད་ལ་ཁོང་གིས Id དང Ego། Super Ego། ཟེར་བ་གསུམ་བརྗོད་ཡོད། དེ་ཡང Id ཟེར་བ་དྲན་མེད་ཀྱི་ཤེས་པ་དེ་ཡིན་ཅིང། Ego ཟེར་བ་དེ་གསལ་བའི་ཤེས་པ་དང། Super Ego། ཟེར་བ་དེ་གསལ་བའི་ཤེས་པ་དང་གསལ་ཐུབ་པའི་ཤེས་པ་གཉིས་ལས་གྲུབ་པའི་སྡེ་ཚན་ཞིག་ཡིན་པ་རེད། དེས་ན་དྲན་མེད་ཀྱི་ཤེས་པ་དེ། གོང་དུ་ངས་བག་ཆགས་ཟེར་བ་དང་ཕྱོགས་འདྲ་པོ་ཡོད་པའི་འགྲེལ་བརྗོད་བྱས་པའི་སྡེ་ཚན་དེ་ནི། མ་ཡི་ཁོག་པ་ནས་མ་སྐྱེས་པའི་སྐབས་ནས་ཡོད་པའི་དྲན་མི་ཐུབ་པའི་ཤེས་པ་ཞིག་ཡིན་པ་དང། Freud ཡིས། འདི་ནི་འདོད་ཆགས་ལས་གྲུབ་པའི་ཤེས་པ་ཞིག་ཡིན་པར་ངོས་འཛིན་བྱས་ཡོད། བྱིས་པ་ལོ་གཅིག་ལ་ལོན་དུས་དྲན་མེད་ཀྱི་ཤེས་པ་ལ་ཡོད་པའི Id ཟེར་བ་དེའི་ཆ་ཤས་ཕྲན་བུ་ཞིག Ego ཟེར་བ་དྲན་གསལ་གྱི་ཤེས་པ་ལ་འགྱུར་གྱི་ཡོད་པ་དང། ཆ་ཤས་ཕྲན་བུ་ཞིག Super Ego ཟེར་བ་ལ་འགྱུར་འགོ་ཚུགས་ཀྱི་ཡོད་པ་རེད། གཤམ་ལ་དེ་རྣམས་རིམ་གྱིས་གསལ་པོ་ཞུ་གི་ཡིན། འདིར་བརྗོད་དགོས་པ་ཞིག་ལ། Id ཟེར་བ་བག་ཆགས་དང་འདྲ་བ་དེ་ནང་པ་ཡི་ལྟ་བའི་ཐོག་ནས་བསམ་བློ་གཏོང་ན། དེ་ནི་མཐའ་མེད་པའི་སྐྱེ་བ་མང་པོ་ལས་བསགས་པའི་ཤེས་པ་ཞིག་ཡིན་པར་གོ་བ་བླངས་ན་ཡང་ལེན་རྒྱུ་ཡོད་པ་ཞིག་ཡིན་སྲིད་པ་ཅིག་རེད། འོན་ཀྱང་ནུབ་ཕྱོགས་པས་འདི་ནི་སྐྱེ་ཁམས་དང་འབྲེལ་བ་ཡོད་པའི་ངོས་འཛིན་བྱེད་པ་ཞིག་ཡིན་པ་དང། དེ་ནི་སྐྱེས་པའི་སྐབས་ནས་ཡོད་ཅིང། འདོད་ཆགས་དང་ང་རྒྱལ། གཞན་ལ་འཚེ་བ་བྱེད་པའི་བྱ་བ་སོགས་དང་འབྲེལ་བ་ཡོད་པ་ཅིག་རེད་ལ། དེ་ནི་དུད་འགྲོ་ལ་ཡོད་པའི་བསླབ་མི་དགོས་པའི་ཤེས་པ་སྟེ། དུད་འགྲོ་སྐྱེས་ནས་མ་ཡི་ནུ་མ་ནུ་ཤེས་པའི་ཤེས་པ་ལྟ་བུ་དང། བྱིས་པ་རྣམས་གྲོད་པ་ལྟོགས་དུས་ཟས་དགོས་པའི་ཆེད་དུ་ངུ་ཤེས་པ་སོགས་མི་རྒན་པ་ནང་བཞིན་བསམ་བློ་གཏོང་མི་ཤེས་གོང་ནས་ཁ་ཚ་དགོས་གཏུགས་ཀྱིས་རང་ལ་དགོས་པའི་རྒྱུ་རག་རྒྱུ་ལ་སྐུལ་འདེད་གཏོང་མཁན་དེ་ཡིན་པར་ངོས་འཛིན་བྱེད་ཀྱི་འདུག་འོན་ཀྱང་ཤེས་པ་དེ་ལ་རྒྱུ་མཚན་ཤོད་རྒྱུ་མེད་པ་དང་བློ་ལ་ཤར་ཙམ་དང་ཡར་རྒྱས་མ་ཕྱིན་པའི་བློ་ཞིག་ཡིན་ཅིང། འདི་ནི་རང་ལ་ཅི་དགོས་རྒྱུ་ཡོད་པ་འཆར་བ་ལས་ལེགས་ཉེས་དང་བླང་དོར་གྱི་ཤེས་པ་དང་བྲལ་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་འདུག། དེ་ནི་དྲན་མེད་ཀྱི་ཤེས་པ་སྟེ་མིའི་ངོ་བོ་ལ་གསལ་པོར་མི་དྲན་ཡང་མིའི་བྱ་སྤྱོད་ལ་ཤུགས་རྐྱེན་སྤྲོད་མཁན་ཅིག་རེད། ཡང་གསལ་བའི་ཤེས་པའམ་དྲན་གསལ་གྱི་ཤེས་པ་སྟེ། Ego ཟེར་བ་དེ་ནི། གོང་བརྗོད་ཀྱི་དྲན་མེད་ཀྱི་ཤེས་པ་ལ་ཕྱིའི་འཇིག་རྟེན་གྱི་ཐོག་ལས་རང་གི་སྒོ་ལྔ་ཡི་ཤེས་པ་ཡི་བརྒྱུད་ནས་མཐོང་བའི་གནས་ཚུལ་གྱི་ཤུགས་རྐྱེན་འོག་ནས་གསལ་བའི་ཤེས་པ་ལ་འགྱུར་བ་བྱེད་པ་ཡིན་ཅིང། འོན་ཀྱང་དེ་ཡི་ཚད་དེ་དྲན་མེད་ཀྱི་ཤེས་པ་ལས་ཧ་ཅང་གི་ཆུང་བ་ཞིག་རེད། དེ་ཡང་དྲན་མེད་ཀྱི་ཤེས་པ་དེ་གསལ་བའི་ཤེས་པ་ལ་འགྱུར་བའི་འགྱུར་སྟངས་ཐད་ནས་བཤད་ན། དྲན་མེད་ཀྱི་ཤེས་པ་དེ་ཡིས་རང་ལ་ཅི་ཞིག་དགོས་ཀྱི་ཡོད་པའི་ཚོར་བ་སྤྲོད་པ་དེ་ཅི་ལྟར་བྱས་ནས་རག་དགོས་པ་ཤེས་པའི་ཤེས་པ་ལ་འགྱུར་དགོས་འགྱུར་གྱི་ཡོད་པ་ཞིག་རེད། དེ་དང་ཆབས་ཅིག་ཏུ་དྲན་མེད་ཀྱི་ཤེས་པ་དང་དྲན་གསལ་གྱི་ཤེས་པ་གཉིས་ལས་སྐྱེས་པའི་ཤེས་པ་གསུམ་པ་དེ Super Ego ཟེར་བ་དེ་རེད། དེ་ནི་བཟང་ངན་རྣམ་པར་འབྱེད་ཐུབ་པའི་ཤེས་པ་ཞིག་ཡིན་པ་རེད། ཤེས་པ་དེ་ཕྲུ་གུ་ལོ་བདུན་ཙམ་ལ་སླེབས་རྗེས་གཞི་ནས་སྐྱེ་བའི་འགོ་བཙུགས་ཀྱི་ཡོད་པ་དང། འོན་ཀྱང་མི་འགའ་ཤས་ལ་ཤེས་པ་འདི་ཆ་ཚང་བ་ཞིག་ནམ་ཡང་སྐྱེ་ཐུབ་ཀྱི་མེད་པ་ཅིག་རེད། དེ་ལྟ་བུའི Super Ego ཟེར་བའི་ཤེས་པ་དེ་ནི་རྩ་བ་ལེགས་ཉེས་ཀྱི་ཤེས་པ་སྐྱེ་བའི་འོག་ནས་བཟང་པོ་ཡི་སྤྱོད་པ་ཤེས་པའི་ཤེས་པ་ཞིག་ཡིན་ཏེ། དེ་ལ་ཕྱོགས་གཉིས་ཡོད་པ་ལས། གཅིག་ནི་ཨིན་ཇིའི་ནང་ལ Conscience འམ་ཤེས་བཞིན་ཏེ། ཉེས་པ་དང་ཉེན་ཁ་དྲན་པའི་ཤེས་པ་དང། Ego Ideal ཟེར་བ་གཟེངས་བསྟོད་དང་བཟང་ཕྱོགས་ཀྱི་ལེགས་སྐྱེས་དྲན་པའི་ཤེས་པ་གཉིས་ཡིན་པ་རེད། དེ་ནི་དཔེར་ན་བྱིས་པ་ཡིས་རང་ལ་དགོས་པའི་དངོས་པོ་དེ་རག་དགོས་ན། རང་གིས་སྤྱོད་པ་ངན་པ་བྱས་ན་དེ་རག་མི་ཐུབ་པ་དང་སྤྱོད་པ་བཟང་པོ་བྱས་ན་དེ་རག་པ་ལས་ལེགས་ཉེས་ཀྱི་ཤེས་པ་དང། ངོ་ཚ་བའི་ཚོར་བ་དང་སྤོབས་པ་སྐྱེ་བའི་ཚོར་བ། འགྱོད་པ་སྐྱེ་བའི་ཚོར་བ་སོགས་ཡོང་གི་ཡོད་པ་དེ་རེད། དྲན་མེད་ཀྱི་ཤེས་པ་ལས་དྲན་གསལ་གྱི་ཤེས་པ་ལ་འགྱུར་བའི་བརྒྱུད་རིམ་འདི་ནི་སྐྱེ་ཁམས་དང་འབྲེལ་བའི་ཤེས་པ་ལས་སྤྱི་ཚོགས་དང་འབྲེལ་བའི་ཤེས་པ་ཞིག་ལ་འགྱུར་གྱི་རིམ་བཞིན་འགྱུར་གྱི་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། བོད་ཀྱི་ནང་ཆོས་ཀྱི་ཐོག་ནས་ཤེས་པ་དེ་ཡི་ཐད་ལ་འདི་ལས་ཀྱང་རྒྱ་ཆེ་ཞིང་གཏིང་ཟབ་པའི་ཐ་སྙད་དང་ནང་དོན་མང་པོ་ཡོད་པ་ཞིག་རེད། གལ་ཏེ་དེ་རྣམས་ནུབ་ཕྱོགས་ཀྱི་མཁས་པ་འདི་ཚོ་ཡིས་བྱས་པ་ལྟར་སེམས་ནད་བཅོས་ཐབས་ལ་ལག་ལེན་བསྟར་བའི་ཆེད་དུ་ཞིབ་འཇུག་དང་ཕྱོགས་སྒྲིག་བྱས་ཚེ་དེ་ཡི་ནུས་པ་ཧ་ཅང་ཆེན་པོ་ཞིག་ཡོད་སྲིད་པ་ཞིག་རེད། འོན་ཀྱང་བོད་ཀྱི་སྲོལ་རྒྱུན་གྱི་ཐོག་ནས་ཤེས་པ་དེ་རྣམས་སྤྱི་ཚོགས་ཀྱི་མི་རྣམས་སངས་རྒྱས་པའི་གོ་འཕང་ཐོབ་པའི་ཆེད་དུ་དམིགས་འཛུགས་བྱས་པ་ལས་ཚེ་འདི་ཡི་ལུས་སེམས་ཀྱི་འཕྲོད་བསྟེན་ཐད་ལ་བསམ་བློ་བཏང་མེད་པ་ཞིག་རེད། ནུབ་ཕྱོགས་པའི་སེམས་ཁམས་རིག་པ་གསར་གཏོད་མཛད་མཁན་འདི་རྣམས་ཀྱིས་དཔྱད་ཞིབ་བྱས་པའི་བརྒྱུད་ནས་སེམས་ཁམས་ཀྱི་གནས་སྟངས་ཤེས་རྟོགས་བྱུང་བ་འདི་རྣམས་ནི་དུས་ཚོད་ངེས་ཅན་ནང་ལ་མི་ཚེ་གཅིག་གི་རིང་ལ་ཤེས་རྟོགས་བྱུང་བའི་ཤེས་པ་ཞིག་རེད། འོན་ཀྱང་ནང་ཆོས་ཀྱི་སེམས་ཀྱི་གནས་སྟངས་དེ་དུས་རབས་མང་པོ་ཡི་རིང་ལ་མཁས་པ་མང་པོ་ཡིས་མི་ཚེ་ཧྲིལ་པོ་ལ་དཔྱད་པ་བྱས་ནས་ཤེས་རྟོགས་བྱུང་བའི་ཤེས་བྱ་ཞིག་ཡིན་པར་བརྟེན་ནས། འདི་གཉིས་བར་ལ་གཏིང་ཟབ་དང་མི་ཟབ་ཀྱི་ཁྱད་པར་ཧ་ཅང་ཆེན་པོ་ཞིག་པར་བརྗོད་མི་དགོས། འོན་ཀྱང་ནུབ་ཕྱོགས་པའི་སེམས་ཁམས་རིག་པ་བའི་དཔྱད་ཞིབ་ཀྱི་བརྒྱུད་ནས་ཤེས་པའི་ཉམས་ལེན་དེ་དག་གི་བརྒྱུད་ནས། ད་བར་དུས་རབས་གཉིས་མ་ཟིན་ཙམ་རིང་ལ་མི་མང་པོ་ཡི་སེམས་ཁམས་ཀྱི་འཕྲོད་བསྟེན་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པ་བརྗོད་མི་དགོས་པ་ཅིག་རེད། ངས་མུ་མཐུད་ནས་ལེ་ཚན་རྗེས་མ་ཡི་ནང་ལ་ནུབ་ཕྱོགས་ཀྱི་སེམས་ཁམས་རིག་པ་བའི་ཕ་སྟེ། Sigmund Freud ཡིས་སེམས་ཁམས་རིག་པ་གསར་གཏོད་མཛད་པའི་སེམས་ནད་བཅོས་ཐབས་ཀྱི་ཆེད་དུ་སེམས་ཁམས་ཀྱི་ཤེས་བྱ་ངོས་འཛིན་མཛད་པའི་སྐོར་ལ་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་དང། དེའི་རྗེས་སུ་སེམས་ཁམས་རིག་པ་བ་གྲགས་ཅན་གཞན་འགའ་ཤས་ཀྱིས་གསར་གཏོད་མཛད་པའི་སེམས་ཁམས་ཀྱི་ཤེས་བྱ་སོགས་རིམ་བཞིན་སྙན་སྒྲོན་ཞུ་གི་ཡིན།